ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད sbs.com.au/tibetan ཐོག་བསྐྱོད་རོགས། ཉེ་ཆར་ཨོ་སི་ཁྲུ་ལི་ཡ་ཡི་ནིའུ་སོའུ་ཐ་ཝལ་ལི་མངའ་སྡེ་ཡི་ས་གནས་ཝཱ་གྷ་ཝཱ་གྷ་ལ་ཡ་བོད་པའི་ཟ་ཁང་ཅིག་གསར་དུ་སྒོ་ཕྱེས་ཡོད་པ་དང། དེ་རིང་ཟ་ཁང་དེ་གི་བདག་པོ་སྦྱིན་པ་ལགས་དང་ཟ་ཁང་དེ་བཙུགས་པའི་གི་བརྒྱུད་རིམ་དང་ཉམས་མྱོང་བཅས་ཀྱི་སྐོར་ལ་གླེང་མོལ་ཞུ་གི་ཡིན། སྦྱིན་པ་ལགས་བཀྲ་ཤིས་བདེ་ལེགས། ཨ་ནེ་ཐོག་མ་དེ་ལ་ཡ་ས་གནས་ཝཱ་གྷ་ཝཱ་གྷ་ལ་ཡ། བོད་པ་རང་གི་ཟ་ཁང་ཅིག་སྒོ་ཕྱེ་ཐུབ་པ་དེ་ལ་ཡ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་དང། ཨ་ནེ། ཟ་ཁང་འདི་སྒོ་ཕྱེ་ནས་ཉི་མ་ག་ཚོད་ཅིག་འགྲོ་རེད། ཨ་ནེ། དེང་སང་ཚོང་ག་འདྲ་འདྲ་བོ་ཞིག་ཡོང་གི་འདུག་ཁྱེད་ཀྱིས་ངོ་སྤྲད་གནང་དང།
ཨོ། སངས་རྒྱས་ལགས་ཐུགས་རྗེ་གནང་ཐུགས་རྗེ་གནང། ཨ་ནེ། SBS གི་རླུང་འཕྲིན་ལ་གསན་གཟིགས་གནང་མཁན་གྱི་ཨ་ནེ་གྲོགས་པོ་གྲོགས་མོ་ཡོངས་ལ། བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་ཞུ་བ་དང་ཆབས་ཅིག་ད་ལྟའི་ཆ་ལ། ད་ངས་འདི་ཟ་ཁང་འདི་སྒོ་ཕྱེ་ནས་བདུན་ཕྲག་བཞི་མ་ཟིན་ཅིག་འགྲོ་འགྲོ་བྱེད་ཀྱི་འདུག་ད་སང་ཉིན་གནངས་ཉིན་གཟའ་མཇུག་ལབ་དུས་ཙམ་པ་ད་བདུན་ཕྲག་བཞི་འདྲ་བོ་ཅིག། འགྲོ་ཚར་རེད་ད། བདུན་ཕྲག་བཞི་གི་ནང་ལོགས་ལ་ཚོང་འགྲིག་བསྡད་བཞག་ད་སོ་སོ་གི་འདོད་པ་ཚིམས་བསྡད་ཡོད། སྤྱིར་བཏང་གི་ཝཱ་གྷ་ཝཱ་གྷ་ལ་ཨ་ནི་ཕྱི་ཟླ་དང་པོའི་ནང་ལ་མི་མང་པོ་ཡར་མར་གུང་སེང་སོང་བྱས་ནས་ཚོང་ཡག་པོ་ཡོད་མ་རེད་ཟེར་ཡག་གི་ཅིག་དེ་འདྲའི་གི་བཤད་རྒྱུན་འདྲ་བོ་ཅིག་ཁོ་རང་ཚོར་འདུག་ཡིན་ན་པས་ད་འདི་གཉིས་འདི་གསར་པ་འདྲ་བོ་ཡིན་ཙང་ཨ་ནི་མི་ཚང་མ་གི་ཨག་སེ་འདྲ་བོ་ཅིག་ཡོད་ན་གང་ཤེས་ཨ་ནི་ད་ལྟའི་ཆ་ལ་ཚོང་རོགས་འགྲིག་བསྡད་བཞག་བསམ་གི་འདུག།
ཨོ་ལགས་སོ་ཨ་ནི་ཟ་ཁང་གི་གི་ཁ་ལག་གི་སྣ་ཁ་འདྲ་བོ་ག་རེ་ག་རེ་བཙོང་གི་ཡོད་རེད་ཨ་ནི་བོད་པ་རང་གི་ཁ་ལག་རེད་པས་ག་ཡང་གི་ཁ་ལག་རིགས་མ་འདྲ་བ་དེ་འདྲ་བཙོང་གི་ཡོད་རེད་ཨ་ནི་དོ་བདག་ས་གནས་གི་མི་དེ་ཚོ་གི་བོད་པ་གི་ཁ་ལག་དེ་ཚོ་ལ་ཡ་དགའ་མོས་འདྲ་བོ་ག་འདྲ་འདྲ་བོ་ཅིག་བྱེད་གི་འདུག། ཨོ་ཁ་ལག། བྱས་ན་ད་ལྟའི་ཆ་ལ་ངས་དབྱིན་ཇི་ཁ་ལག་དང་བོད་པ་ཁ་ལག་གཅིག་པོ་བཙོང་བསྡད་ཡོད། ཟ་ཁང་སྒོ་ཕྱེ་གི་དུས་ཚོད་དེ་ཞོགས་པ་ཁ་ལག་གི་དུས་ཚོད་དང་ཉིན་གུང་ཁ་ལག་དུས་ཚོད་གཅིག་པོ་མ་གཞི་ད་ལྟ་སྒོ་ཕྱེ་གི་མེད་པ་ག་ལེར་དགོང་དག་ཁ་ལག་དེ་ཡང་སྒོ་ཕྱེ་གི་བསམ་བློ་བཏང་བསྡད་ཡོད། ད་ལྟའི་ཆ་ལ་ཞོགས་ཇ་ཡིན་ན་ཨ་ནི་ཞོགས་ཇ་ཆ་ཚང་དབྱིན་ཇི་ཁ་ལག་རེད་ཕལ་ཆེར་སྣ་ཁ་བཅོ་ལྔ་བཅུ་དྲུག་ཅིག་ཡོད་ས་ཡོད་བསམ་སོང་དེ་འདྲའི་འདྲ་བོ་ཅིག་རེད་ཨ་ནི་ཉིན་གུང་ཁ་ལག་དེ་ད་བརྒྱ་ཆ་བརྒྱད་ཅུ་དགུ་བཅུ་ཅིག་བོད་པ་ཁ་ལག་རེད་དབྱིན་ཇི་ཁ་ལག་ཚོ། ཁ་ཤས་ཅིག་ནང་ལ་བཞག་ཡོད་ད་ནམ་རྒྱུན་ཁོ་རང་ཚོ་དབྱིན་ཇི་དེ་ཚོ་དགའ་བོ་བྱེད་ཡག་དེ་འདྲའི་ཁ་ལག་ཁ་ཤས་ཅིག་ནང་ལ་བཞག་ཡོད་དེའི་སྒང་ལ་ནི། ནམ་རྒྱུན་སྤུ་གུ་དེ་ཚོ་ག་ས་ག་བ་ནས་ཟ་དེ་དེ་འདྲའི་སྤུ་གུ་ཁ་ལག་ཚོ་ཁ་ཤས་ཅིག་དབྱིན་ཇི་དང་བོད་པ་དཀྲུག་དཀྲུག་བཏང་ནས་སྤུ་གུ་ཁ་ལག་ཁ་ཤས་ཅིག་བཞག་དེ་མ་གཞི་ད་ཆ་ཚང་བོད་པ་ཁ་ལག་འདྲ་བོ་རེད། ད་ལྟའི་ཆ་ལ་དབྱིན་ཇི་དེ་ཚོ་དགའ་བོ་འདྲ་བོ་བྱེད་ཀྱི་འདུག་བྲོ་བ་ཡག་པོ་འདུག་འདི་བྲོ་བ་ཞིམ་པོ་འདུག། ཁ་ལག་དཔེ་ཞིམ་པོ་འདུག་འདྲ་བོ་ལབ་ཀི་འདུག་ད་ངའི་མོག་མོག་ལ་ད་ནམ་རྒྱུན་ནས་འདི་ལ་དགའ་བོ་བྱེད་མཁན་དེས་མང་པོ་འདྲ་བོ་ཅིག་ཡོད་རེད་དེ་དུས་ཨ་ནེ་ཁོ་ཚོ་ཡག་པོ་འདུག་འདྲ་བོ་ཞིམ་པོ་འདུག་འདྲ་བོ་ཅིག་ལ་ཡི་ལབ་ཀི་འདུག་འོ་དེ་འདྲའི་འདྲ་བོ་ཅིག་རེད་ཤག།
དེ་ནས་ས་གནས་ཝ་ག་ཝ་ག་དེ་ད་ལྟ་སིད་ནི་གྲོང་ཁྱེར་ནས་ཕ་ཐག་རིང་ལོས་ག་ཚོད་ཟིག་འགྲོ་དགོས་རེད་ས་གནས་དེ་ལ་ཡང་བོད་པ་སླེབས་ནས་ལོ་ག་ཚོད་ཟིག་འགྲོ་གི་ཡོད་རེད་ད་ལྟའི་ཆ་ལ་ཡང་བོད་པ་ག་ཚོད་ཟིག་འགྲོ་དགོས་ཀྱི་ཡོད།
ཝ་ག་ཝ་ག་ལྟ་བུ་ཡིན་གྱི་ན་ཨ་ནི་ད་འདི་གི་ནིའུ་སོ་ཏི་ཝེ་དང་བྷིག་ཐོ་རི་ཡ་གཉིས་ཆ་གི་ས་མཚམས་འདྲ་བོ་ཅིག་རེད་ཤག་ད་འདི་ནས་ཕར་མེལ་བྷོན་ལ་འགྲོ་ན་ཆུ་ཚོད་ལྔ་འདྲ་བོ་ཅིག་དང་སིད་ནི་ལ་འགྲོ་ན་ཆུ་ཚོད་དྲུག་འདྲ་བོ་དེ་འདྲའི་ཅིག་རེད་ཤག། ཨ་ནི་ད་འདི་ལ་བོད་པ་མང་ཤོས་སླེབས་དེ་ད་ཉིས་སྟོང་བཅུ་དགུ་གི་ལོ་འགོ་དེ་ལ་ད་མི་ཚང་ཁ་ཤས་ཅིག་བོར་ནས་སླེབས་རེད་མང་ཤོས་འདྲ་བོ་དེ་རེད་དེའི་སྔོན་ལ་ཨ་ནི་བོད་པ་ཟ་གཅིག་གཉིས་ཅིག་འདུག་ད་ཁོ་ཚོ་ད་ཕལ་ཆེར་འདི་ལ་ཡོང་ནས་ལོ་བཅུ་དེ་འདྲའི་འགྲོ་གི་ཡོད་ས་རེད་བསམ་བསམ་འདྲ་ཅིག་ལབ་སོང། ཨོ་དེ་འདྲའི་རེད་ཤག་ད་ལྟའི་ཆ་ལ་ང་ཚོ་འདི་ལ་བོད་པ་སྤུ་གུ་དང་ཚང་མ་བྱས་ན་ཕལ་ཆེར། སུམ་ཅུ་མ་ཟིན་གྱི་ཡོད་ཀྱི་རེད་དེ་འདྲའི་འདྲ་བོ་ཅིག་རེད་ཤག། དེ་ནས་ད་ཀྱི་སྤྱིར་བཏང་གི་ཟ་ཁང་ཞིག་འཛིན་དགོས་ན་ལས་སླ་པོ་ཡོད་མ་རེད་དམིགས་བསལ་ཨོ་སི་ཁྲུ་ལི་ཡ་འདྲ་བོ་ཡིན་ན་ད་ཟ་ཁང་དག་གི་ཚོང་ལས་གཉེར་ཡས་ལས་སླ་པོ་ཡོད་མ་རེད། ཨ་ནི་ཐོག་མ་ཟ་ཁང་དེ་འདྲ་གི་འགོ་བཙུགས་དུས་ཀྱི་དཀའ་ངལ་ལབ་ན་འདྲ་གདོང་ལེན་བྱེད་དགོས་འདྲ་བོ་དེ་འདྲའི་ག་རེ་ག་རེ་འདྲ་བོ་ཞིག་བྱུང་སོང། རེད་རེད་སངས་རྒྱས་ད་ཕྱི་རྒྱལ་ལུང་པ་ནས་ད་ཚོང་ལས་འདྲ་འདི་འདྲའི་རིགས་གཉེར་ཡས་དེ་རྩ་བ་ཉིད་ནས་ལས་སླ་བོ་གཅིག་ཡིན་ས་རང་མི་འདུག་ད་དང་པོ་དེ་ཡིག་ཆ་ད་དེ་འདྲའི་མང་པོ་ཅིག་བཟོ་དགོས་ཀྱི་འདུག་ཨ། ཡིག་ཆ་བཟོ་ཡ་དེ་སོ་ར་ཡང་ཡིག་ཆ་ཚོང་ལས་ག་རེ་གཉེར་གི་ཡོད་ན་དེ་གི་ཆ་རྐྱེན་འདི་དེ་འདྲའི་མང་པོ་ཅིག་ཚང་དགོས་རེད་པ། དེ་དོན་ཚང་མ་ནི་ཡིག་ཆ་དེ་ཚོ་ར་ཚང་མ་ཁྲིམས་དང་མཐུན་པ་ཆ་ཚང་བ་ཁ་ཚང་བ་དེ་འདྲའི་མིན་ན་རྩ་བ་ཉིད་ནས་འགྲིག་གི་མི་འདུག་ཨ། དེ་འདྲའི་རེད་ཤག་གཉིས་པ་དེ་ད་སོ་སོ་གི་ཚོང་ལས་ག་རེ་གཉེར་གི་ཡོད་ན་ཚོང་ལས་དེའི་ད་ངོ་བོ་ལ་དང་རྒྱབ་ལྗོངས་ལ་དཔགས་པའི་ཨ་ནི་གཅིག་ད་ཁྲིམས་དང་འདི་འདྲའི་སྒྲིག་གཞིའི་རིགས་མང་པོ་གཅིག་ཡོད་རེད་པ་དེའི་སྐོར་ལ་ད་སོ་སོ་གི་རྒྱུས་ལོན་ལབ་ན་འདྲ། དེ་སློབ་སྦྱོང་ལབ་ན་འདྲ་གང་ལྟར་ཀྱང་དེ་སོ་སོ་དེའི་སྐོར་ལ།

བོད་པ་ཟ་ཁང་དང་ཇ་ཁང་དེ་འདྲའི་སྒོ་ཕྱེ་ནས་ཡོད་ན། ཨ་ནི་ཁོ་ཚོ་ལས་དེ་འདྲས་བྱས་ན་ཡག་པོ་འདུག་ད་ཨ་ནི་དེ་འདྲས་བྱས་ན་ཡང་དཀའ་ངལ་འཕྲད་གི་འདུག་ལས་སྦྱོར་ར། ཨོ་རེད་རེད་ད་ངས་ཟ་ཁང་སྒོ་ཕྱེ་ནས་ཞེ་དྲག་འགྲོ་ཡོད་མ་རེད་ད་ཉི་མ་ཁ་ཤས་རེད་བདུན་ཕྲག་བཞི་མ་ཟིན་ཅིག་འགྲོ་གི་ཡོད་རེད་ད་འདིའི་ནང་ལ་ཨ་ནི་སོ་སོ་གི་ཉམས་མྱོང་ལབ་ན་ཆེ་ཤོས་འདྲ་བོ་ད་ག་རེ་རེད་ལབ་པ་ཡིན་ན་ད་ངོ་མ་ད་དེ་འདྲའི་ཟ་ཁང་ནང་ལས་ཀ་ད་བྱས་ནས་སླེབས་རེད་ད་ཡིན་ན་ཡང་ད་ངོ་མ་མི་གི་འོག་ལ་ལས་ཀ་བྱེད་དུས་ཙམ་པ་མི་གིས་ག་རེ་བྱེད་ལབ་པ་ཡིན་ན་དེ་བྱས་བྱས་ན་ཨ་ནི། སོ་སོ་ལ་དམིགས་བསལ་གྱི་འགན་ཆེན་པོ་གནོན་ཤུགས་ཆེན་པོ་དེ་འདྲ་ཡོད་མ་རེད་ད་ལྟའི་ཆ་ལ་ད་ཟ་ཁང་ཅིག་གི་མགོ་ནས་མཇུག་བར་དུ་སོ་སོའི་སྒང་ལ་སླེབས་ཡོང་དུས་ཙམ་པ་ལྷག་པར་ད་ལྟའི་ད་ཁ་ལག་རིགས་སྣ་ཁ་ཉིས་བརྒྱ་ལྷག་ཅིག་ཡོད་པ་རེད་དེ་དེ་ཁ་ལག་བཟོ་སྟངས་ཨ་ནི་དེ་བཟོ་བྱེད་ཀྱི་ཨ་ནི་རྒྱུ་ཆ་དང་བཅས་པ་ཆ་ཚང་སོ་སོ་གི་ལག་པ་ན་ཤོང་དགོས་ཀྱི་འདུག་དེ་དང་པོ་ལ་བལྟ་ན། གཅིག་ཤོང་མ་ཤོང་དང་ནི་དེ་འདྲའི་གི་དཀའ་ངལ་འདྲ་བོ་གཅིག་གི་སྒང་ནས་གཅིག་ཉོ་ཆ་རྒྱག་ག་དང་དེ་འདྲའི་ཡིན་ན་གཅིག། ཐོ་རྒྱག་པ་ཡིན་ན་ཡང་དྲན་པ་བརྗེད་འགྲོ་ཡ་འདྲ་བོ་དེ་འདྲའི་གི་གནས་སྟངས་འདྲ་བོ་གཅིག། སླེབས་སོང་ཨ་ནི་ཡང་གཅིག་ག་ལེ་ག་ལེ་གཅིག། ད་ཐབ་ཚང་དང་དེ་ཚོ་སོ་སོ་གི་ལག་པ་ནང་ལ་གོམས་ཁ་ལག་དེ་ཚོ། སོ་སོའི་ལག་པ་ནང་གཅིག་གོམས་ཡོང་དུས་ཙམ་པ་ཨ་ནི་རང་བཞིན་གྱི་ཁ་ལག་གཅིག་ཉོ་ཆ་རྒྱག་ཡ་དེ་ཚོ་ཚང་མ་ལས་སླ་རུ་འགྲོ་ཡ་འདྲ་བོ་དེ་འདྲའི་འདྲ་བོ་གཅིག་ཆགས་སོང་ད་མ་གཞི་གི་ད་མ་འོངས་པ་ཡང་བོད་པ་དེ་འདྲའི་གི་ཟ་ཁང་སྒོ་ཕྱེ་ན་འདི་འདྲའི་བྱེད་དགོས་རེད་དེ་འདྲའི་བྱེད་དགོས་རེད་ཟེར་ཡ་གི་ད་ང་ད་འདི་ཆ་ལ་ལབ་ཡ་གི་མེད་ག་རེ་བྱས་ན་ང་ཡང་ཟ་ཁང་སྒོ་ཕྱེ་ཉི་མ་ཁ་ཤས་གཅིག་མ་གཞི་འགྲོ་གི་ཡོད་མ་རེད་བ། དེ་ནས་ད་འདི་ས་གནས་དེ་ལ་ཡང་བོད་པ་རང་གི་ཟ་ཁང་ད་འདི་ཕ་གི་ཐོག་དང་པོ་འདྲ་བོ་ཆགས་གི་ཡོད་རེད་ཡང་ཟ་ཁང་དེ་འདྲའི་གི་ཡོད་པ་ཙམ་གྱིས། བོད་པ་དེ་ཚོ་གི་ངོ་སྤྲོད་རེད་ཀྱི་བོད་དོན་ངོ་སྤྲོད་རེད་དེ་འདྲའི་ཕན་ཐོགས་འདྲ་བོ་དེ་འདྲའི་འདྲ་བོ་གཅིག་ཡོང་ས་རེད་དགོངས་གི་འདུག།
རེད་རེད Wagga Wagga ལ་ད་ལྟ་བོད་པ་གི་ཟ་ཁང་ཐོག་དང་པོ་འདྲ་བོ་ཆགས་བསྡད་ཡོད་པ་རེད་ཨ་ནི། ད་ད་ད་ད་ཞེ་དྲག་འགྲོ་ཡོད་མ་རེད་འདི་ཟ་ཁང་བརྒྱུད་ནས་ཨ་ནི་གཅིག་བོད་པ་དང་འབྲེལ་བའི་གནས་ཚུལ་ག་ཚོད་ཅིག་གོ་རྟོགས་བཅུག་ཐབས་སྐོར་འདི་ལབ་པ་ཡིན་ན་ཨ་ནི། ཞེ་དྲག་ལབ་ཤེས་ཀྱི་མི་འདུག་ཡིན་ན་ད་ངའི་རོགས་པ་གཅིག་གིས་ང་ལ་འདི་འདྲ་བོ་གཅིག་ལབ་སོང་ལབ་པ་ཡིན་ན། ད་ལྟ་ཁྱོད་ཟ་ཁང་གི་ནང་སླེབས་དུས་ཙམ་པ་ཨ་ནི་གཅིག་བོད་པ་གི་ཁོར་ཡུག་ལ་སླེབས་རྒྱུའི་ཚོར་སྣང་འདྲ་བོ་ཤུགས་ཆེན་པོ་སླེབས་གི་འདུག་ད་དུང་ཁྱོད་མུ་མཐུད་དུ་འདི་ནང་ལ་ཨ་ནི་གཅིག་བོད་པ་གི་དེ་འདྲའི་རྣམ་པ་འདྲ་བོ་མང་པོ་ལྟ་ཡག་གི་རྒྱན་ཆ་བརྒྱབ་ཡོད་ཀྱི་རེད་དེ་འདྲའི་ཡོད་པ་ཡིན་ན་མུ་མཐུད་དུ་བསྟན་པ་ཡིན་ན་ཨ་ནི་ཁྱོད་རང་གི་ཚོང་གི་སྒང་ནས་ཡིན་ན་ཡང་ཚོང་ལ་ཡིན་ན་མི་མང་པོ་འཁོར་ཡག་གི་དེ་འདྲའི་གི་ཕན་ཐོགས་གི་རེད་དེ་མཉམ་དུ་སོ་སོ་གི་རིག་གཞུང་སོ་སོ་གི་གཅིག་གོམས་གཤིས་ལ་སོགས་པ་གི་མཚོན་པའི་འདི་འདྲའི་ཡང་གཅིག་མ་གཞི་ཁྱོད་རང་གི་མི་ལ་ཕ་ངོ་སྤྲོད་འདྲ་བོ་ལབ་ན་འདྲ་ཅིག་སློབ་སྦྱོང་འདྲ་བོ་བྱེད་ཀྱི་ཁོར་ཡུག་འདྲ་བོ་ཅིག་ཆགས་གི་རེད་ཟེར་ཁོ་རང་སྐད་ཆ་འདི་འདྲའི་འདྲ་བོ་ཅིག་བཤད་སོང་དེ་ལ་བསམ་བློ་བཏང་པ་ཡིན་ན་མ་འོངས་པ་ཡིན་ན་སོ་སོ་གི་ཟ་ཁང་ནང་ལོགས་ལ་བོད་པ་གི་ཤག་རྩི་འདྲ་བོ་དེ་ཚོ་ཡོད་ཡ་ཨ་ནི་ཅིག་ཁ་ལག་གི་རིགས་ཡིན་ན་འདྲ་སྤྱིར་བཏང་གི་ད་འདུག་ས་དང་ཁོར་ཡུག་དང་རྣམ་པ་གང་གི་ཆ་ནས་ཡིན་ན་ཡང་ཅིག་མང་པོ་ཅིག་སོ་སོ་གི་བསམ་བློ་བཏང་སྟེ་ཡོད་དེ་དུས་ཙམ་པ་དེ་ཚོ་ཚང་མ་ཅིག་མུ་མཐུད་ག་ལེར་བང་རིམ་འདྲ་བོ་ཅིག་ནས་ཅིག་ཡོང་ཐུབ་པ་ཡིན་ན་དེའི་སྒང་ནས་ཡང་ཅིག་བོད་པ། སྐོར་ཏོག་ཙམ། ཁ་ཤས་ལ་ཅིག་ཧ་གོ་རུ་འཇུག་ཐུབ་པའི་གནས་སྟངས་འདྲ་བ་ཅིག་སླེབས་ཡོད་ན་མ་གཞི་ད་ལྟ་འདི་ཆ་ལ་ང་ཧ་གོ་གི་མི་འདུག་ཉི་མ་མང་པོ་འགྲོ་ཡོད་མ་རེད་པ། འོ་དེ་འདྲ་ཅིག་རེད་བྱས་ན་ན་ནིང་ལྟེ་བ་ངའི་ལོ་གཅིག་ལྷག་ལྟེ་བ་ཟེར་བ་ནི་ད་འདི་ཡོང་ནས་མོག་མོག་འདྲ་བོ་བཙོང་ག་ས་ག་བར། འགྲོ་ཐལ་འདྲ་བ་དེ་དུས་ཙམ་པ་མི་མང་པོ་ལ་ངོ་ཐུག་གི་འདུག་ད་ཡང་ཅིག་བོད་པ་ཧ་མི་གོ་མཁན་དེ་འདྲས་འདུག་བོད་པ་ཏོག་ཙམ་ཧ་གོ་མཁན་དེ་འདྲས་འདུག་གང་ལྟར། དེ་འདྲའི་སྒང་ནས་གཅིག་མི་མང་པོ་ལ་འབྲེལ་བ་བྱུང་དུས་ཙམ་པ་རང་བཞིན་གྱི་ང་ཚོ་གཅིག་སོ་སོ་གི་ལོ་རྒྱུས་འདྲ་བོ་བཤད་ཡ་སོ་སོ་གི་བོད་པ་གི་སྐོར་འདྲ་བོ་བཤད་ཡ་ཨ་ནི་གཅིག་གི་རིག་གཞུང་དང་འདི་འདྲའི་གི་སྐོར་ཏོག་ཙམ་ཏོག་ཙམ་བཤད་ཡ་འདྲ་བོ་དེ་འདྲའི་ཡོང་གི་འདུག་དེ་འདྲའི་སྒང་ནས་གཅིག་ཏོག་ཙམ་ཡིན་ན་ཡང་གཅིག་ཕན་ཚུན་ལ་ག་རེ་ལབ་དགོས་རེད་ད་ངོ་སྤྲོད་འདྲ་བོ་ངོ་སྤྲོད་ལབ་ན་འདྲ་ད་གང་ལྟར་བསྐྱངས་ཅིག། ཁྱབ་བསྒྲགས་ལབ་ན་འདྲ་ད་གང་ལྟར་དེ་འདྲའི་གི། ལམ་ཁ་འདྲ་བོ་ཏོག་ཙམ་ཏོག་ཙམ་ཡོང་གི་འདུག་བསམ་བསམ་འདྲ་བོ་གཅིག་འདུག། དེ་ནས་ད་ད་ཅི་ཁྱ་ལི་ཡ་ཨོ་སི་ཁྲུ་ལི་ཡ་གི་གྲོང་ཁྱེར་སིཌ་ནི་གི། ས་ཁུལ་ལ་ཡ་བོད་པ་གི་ཟ་ཁང། ཕལ་ཆེར་བཞི་ལྔ་ཙམ་འདྲ་བོ་གཅིག་ཆགས་གི་འདུག། ཨ་ནི་ཡང་མ་འོངས་པ་ལ་ཡ་བོད་པ་མང་རུ་མང་རུ་འགྲོ་གི་ཡོད་རེད། ཡང་ཟ་ཁང་ད་ཚུགས་རྒྱག་ཁང་དེ་འདྲའི་སྒོ་ཕྱེ་ནས་དེ་འདྲའི་མང་པོ་ཡོང་གི་རེད་བསམ་གི་འདུག་ཨ་ནི་ཁོ་ཚོ་ལ་ཡ་ཁྱོད་རང་གིས། ད་ལྟ་བར་དུ་ཟ་ཁང་དེ་གནས་ནས་བརྒྱུད་རིམ་དེའི་ཐོག་ནས་ནི་ཀྱི། ལམ་སྟོན་ལབ་ན་འདྲ་ཀྱི་བསམ་ཚུལ་འདྲ་བོ་དེ་འདྲའི་ག་རེ་འདྲ་བ་གྱི་གསུང་ཡ་ཡོད་ན། རེད་རེད་ད་འདི་ཆ་ལ་ཨོ་སི་ཁྲི་ལའི་ནང་ལོགས་ལ་ད་བོད་པ་སྤྱིར་བཏང་བོད་པ་ཟ་ཁང་མང་པོ་ཡོད་མ་རེད་བོད་པ་ཟ་ཁང་ཁ་ཤས་ཅིག་མ་ཞིག་ཡོད་མ་རེད། ཨ་ནི་མི་རིགས་གཞན་པ་དང་བསྡུར་ན་དཔེ་དེ་གྲངས་ཀ་ཉུང་ཉུང་རེད། ཨཱ་ནི། ད་མ་འོངས་པ་ང་ཚོ་བོད་པ་ཟ་ཁང་དེ་འདྲའི་མང་པོ་སྒོ་ཕྱེ་གི་རེད་བསམ་གི་འདུག་སྒོ་ཕྱེ་ཐུབ་ཀི་རེད་བསམ་གི་འདུག་སྒོ་ཕྱེ་ཐུབ་ན་ཡང་དཔེ་ཡག་པོ་འདུག་ད་ཁ་སང་དེ་རིང་ང་ཚོའི་བོད་པ་དེ་འདྲའི་ཟ་ཁང་ནང་ལ་ལས་ཀ་བྱེད་སྡོད་མཁན། ཁ་ལག་ཡག་པོ་བཟོ་མཁན། དེ་འདྲའི་བོད་པའི་ཁ་ལག་ཡིན་ན་འདྲ་དབྱིན་ཇིའི་ཁ་ལག་ཡིན་ན་འདྲ་དེ་འདྲའི་ཡག་པོ་བཟོ་མཁན་མང་པོ་ཡོད་རེད་དེ་ཚོ་དེ་ཚོ་ཡིན་ན་ཡང་ད། ལས་ཀ་བྱེད་གི་བྱེད་གི་ལས་ཀ་བྱེད་ས་ནས་སོ་སོ་གི་ཅིག་མ་འོངས་པ་ད་ཅིག་རིམ་པ་གཞན་པ་ཅིག་སྒང་ལ་གོམ་པ་གཞན་པ་ཅིག་སྤོ་ཡ་དམིགས་ཡུལ་གཞན་པ་ཅིག་སྒང་ལ་འགྲོ་ཡས་གི་བསམ་བློ་འདྲ་བོ་བཏང་ནས་ལས་ཀ་བྱེད་ས་ནས་གཅིག་སློབ་སྦྱོང་འདྲ་བོ་གཅིག་ཉམས་མྱོང་འདྲ་བོ་ཟེར་ཡ་དེ་དཔེ་གལ་ཆེན་པོ་རེད་དེ་འདྲའི་བྱེད་ཡས་ན་ད་ང་རང་ཉིད་ཀྱི་ཉམས་མྱོང་ལ་གཞིགས་ཡས་ན་ཡང་མ་འོངས་པ་ཡང་གཅིག་གོམ་པ་གཞན་པ་གཅིག་སྤོ་ཡས་ན་དེས་ལས་སླ་ཡས་འདུག་བསམ་བསམ་གི་ད་ལྟ་གི་སོ་སོ་ལ་དེ་འདྲའི་བསམ་བློ་འདྲ་གཅིག་འཁོར་གི་འདུག་དེ་མ་གཏོགས་ད་ད་ང་ཞུ་གཅིག་ཉི་མ་ཁ་ཤས་གཅིག་མ་ཞིག་ཟ་ཁང་ད་འདི་འདྲའི་སྒོ་ཕྱེ་ནས་འགྲོ་ཡོད་མ་རེད་དེ་འདྲ་སོང་ཙང་འདི་བྱས་ན་ཡག་པོ་འདུག་དེ་བྱས་ན་ཡག་པོ་འདུག་ཟེར་ཡས་གི་དེ་འདྲའི་གི་སྐད་ཆ་ད་ལྟ་བཤད་ཐུབ་གི་མི་འདུག།
ཨོ་ལགས་སོ་སྦྱིན་པ་ལགས་ཨ་ནི་ཐུགས་རྗེ་ཆེ་ཨ་ནི་དུས་ཚོད་བཏོན་ནས་ཟ་ཁང་སྐོར་ལ་ཨ་ནི་དགོངས་ཚུལ་དཔེ་ཡག་པོ་གསུངས་སོང་ཨ་ནི་མ་འོངས་པ་ལ་ཡ་ཟ་ཁང་འདི་ཚོང་དཔེ་ཡག་པོ་རྒྱུག་ཡས་གི་རེ་བ་དང་སྨོན་ལམ་ཡོད། ཡ་ཡ་སངས་རྒྱས་ཐུགས་རྗེ་གནང་ཐུགས་རྗེ་གནང་ཨ་ནི་ཁྱོད་རང་འདི་འདྲའི་ད་ལྟ་གི SBS ནང་ལ་སྐད་ཆ་བཤད་གོ་སྐབས་གནང་བ་ཐུགས་རྗེ་གནང།